བཀྲ་ཤིས་བདེ་ལེགས་ང་ཚེ་བརྟན་ཆོས་སྒྲོན་ཡིན། དེ་རིང་འཇིག་རྟེན་ཁམས་དང་ང་ཚོའི་མ་འོངས་པ་ཞེས་པའི་ལེ་ཚན་འདིའི་ནང། བོད་ཀྱི་རྒྱལ་ས་ལྷ་སའི་ནང་རྟེན་གཞི་ཡོད་པ་ལྷ་ཀླུའི་འདམ་ར་ཟེར་བ་དེའི་སྐོར་ལ་གླེང་མོལ་ཞུ་གི་ཡིན། བོད་ཀྱི་རྒྱལ་ས་ལྷ་སའི་ནང་ཡོད་ལྷ་ཀླུའི་འདམ་ར་ཟེར་བ་དེ་ནི་ཨེ་ཤི་ཡའི་ཁྱོན་ཡོངས་སུ་གྲོང་ཁྱེར་ནང་ཡོད་པའི་འདམ་ར་ཆེ་ཤོས་ཤིག་ལ་ངོས་འཛིན་བྱེད་ཀྱི་ཡོད་པ་རེད། འདམ་ར་དེ་ནི་རྒྱ་མཚོ་ནས་མཐོ་ཚད་མི་ཊར་སུམ་སྟོང་དྲུག་བརྒྱ་བཞི་བཅུ་ཞེ་དྲུག་སྟེང། མི་ཊར་གྲུ་བཞི་མ་བཅུ་གཉིས་དང་ཚེག་གཉིས་སྟེང་ཆགས་པ་དམིགས་བསལ་གྱི་འདམ་ར་ཞིག་ལ་ངོས་འཛིན་བྱེད་ཀྱི་ཡོད་པ་རེད། འདམ་ར་དེ་ལ་བརྟེན་ནས་བོད་ཀྱི་རྒྱལ་ས་ལྷ་སའི་ནང་མི་དང་འདབ་ཆགས་དེ་བཞིན་ཁོར་ཡུག་དང་མཁའ་རླུང་གཙང་མ་ཡོང་རྒྱུར་ཤུགས་རྐྱེན་ཆེ་བ་ཞིག་ལ་ངོས་འཛིན་བྱས་བྱས་ནས་འདམ་ར་དེར་ལྷ་སའི་གློ་བ་ཞེས་འབོད་སྲོལ་ཡོད་པ་རེད། བོད་ཀྱི་རྒྱལ་ས་ལྷ་སའི་ནང་ཡོད་འདམ་ར་དེའི་སྐོར་ལ་ཡང་འདམ་ར་དེ་ཐོག་མར་སྲུང་སྐྱོབ་བྱེད་ཕྱོགས་ཐད་ལ་ཡང། སློབ་སྟོན་གནང་མཁན་ཁོར་ཡུག་དོན་གཉེར་བ་སྐུ་ཞབས Daniel Taylor ལགས་དང་ད་ག་ནང་བཞིན་བོད་ཀྱི་རྒྱལ་ས་ལྷ་སའི་ནང་ལ་ཡ་སྐྱེ་འཚར་བྱུང་བ་འདི་གའི་ལས་བྱེད་བསྟན་འཛིན་ལྷུན་གྲུབ་ལགས་གཉིས་ལ་འདམ་ར་དེའི་སྐོར་ལ་ཡར་སྣེ་འཁྲིད་ཞུ་བ་ཡིན། ལྷ་ཀླུའི་འདམ་ར་ཟེར་བ་དེའི་སྐོར་ལ་ཡར་གླེང་སློང་མ་ཞུས་པའི་གོང་ལ་ཡར་འདམ་ར་དེ་རིགས་ཀྱི་དགེ་མཚན་ཇི་ཡོད་སྐོར་ལ་མདོར་བསྡུས་ཤིག་སྙན་སྒྲོན་ཞུ་བ་ཡིན། སྤྱིར་བཏང་ས་གནས་ག་པར་ཡིན་པ་ཡིན་ནའི། འདམ་ར་དེ་རིགས་ཡོད་པ་ཡིན་ན་ཨ་ས་སྟེང་དུ་ཡོད་པའི་འདབ་ཆགས་སྣ་ཚོགས་རེད། ད་ག་ནང་བཞིན་ལྷག་པར་དུ་ཆུའི་ནང་གནས་པའི་སྲོག་ཆགས་གྲངས་ལས་འདས་པ་མང་པོར་རྟེན་གཞི་བྱེད་ཡུལ་ཞིག་ཏུ་འགྱུར་གྱི་ཡོད་པ་རེད། འདམ་ར་དེ་རིགས་ལ་བརྟེན་བྱས་ས་གནས་ཀྱི་རླུང་ཁམས་གཙང་མ་དང་བཞའ་ཚན་ལྡན་པ་ཞིག་ཏུ་འགྱུར་གྱི་ཡོད་པ་མ་ཟད། ཆར་ཆུ་མང་བའི་དུས་སུ་ནི་ཆུ་ལོག་རེད་ད་ག་ནང་བཞིན་ས་རུད་དེ་འདྲའི་རིགས་འགོག་རྒྱུར་ཕན་ཐོགས་ཆེན་པོ་ཡོད་རེད། ད་ག་ནང་བཞིན་རང་བྱུང་ཁམས་ཀྱི་གནས་སྟངས་མཛེས་ཉམས་ལྡན་པར་བསྒྱུར་བྱས་བྱས་ས་གནས་མི་མང་རྣམས་ལ་ཡང་གུ་ཡངས་སྤྲོ་གསེང་བྱེད་ཡུལ་ཅིག་སྤྱི་པའི་གླིང་ག་འདྲ་བོ་ཅིག་ཆགས་ཀྱི་ཡོད་རེད། ཞུས་ཙང་ལྷ་ཀླུའི་འདམ་ར་དེ་ལ་བརྟེན་བྱས་ནས་གྲོང་ཁྱེར་ལྷ་སའི་ནང་གི་མཁའ་རླུང་གཙང་མ་དང་ད་ག་ནང་བཞིན་ས་འོག་གི་ཆུ་རྣམས་བོར་བརླག་མ་སོང་བ་བྱས་བྱས་ལྷ་སའི་གྲོང་ཁྱེར་གྱི་གནམ་གཤིས་ལ་ཡང་ཤུགས་རྐྱེན་ཆེན་པོ་ཞིག་བསྐྲུན་ཐུབ་ཀྱི་ཡོད་པར་ངོས་འཛིན་ཞུ་གི་ཡོད་པ་རེད། ད་ལྷ་ཀླུའི་འདམ་ར་ཟེར་ན་ད་ཨིན་ཇིའི་སྐད་ལ་ཡ་ལྷ་ཀླུ། Wetland of Lhasa། ཟེར་གི་འདུག་བ། བྱས་ཙང་འདམ་ར་འདི་གནའ་སྔ་མོ་ནས་ཡོད་པ་ཞིག་ཡིན་ན་ཡང་ཕྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུའི་ལོར་བོད་ལ་བཙན་འཛུལ་བྱས་པའི་རྗེས་སུ་རྒྱ་ནག་དམར་པོའི་སྲིད་གཞུང་གིས་ཨ་ནི་བོད་ཀྱི་ཆོས་དང་རིག་གཞུང་གིས་གཙོས་པའི་ཨ་ནི་བོད་ཀྱི་ཁོར་ཡུག་ལ་ཡང་ཉམས་ཆག་ཆེན་པོ་བཏང་ཡོད་པ་ནང་ལྟར་ལྷ་སའི་ནང་གི་འདམ་ར་དེར་ཡང་ཉམས་ཆག་གཏོང་རྒྱུའི་ལས་བྱ་མང་པོ་ཞིག་སྤེལ་ཡོད་ས་རེད། ད་ཡིན་ནའི་ཨ་ནི་མཐའ་མ་འདམ་ར་དེར་བདག་གཅེས་སྲུང་སྐྱོབ་ཡོད་པའི་སྤྱི་གླིང་ཞིག་ཏུ་གྱུར་བྱས་དེང་སང་ཨེ་ཤི་ཡའི་ནང་གི་འདམ་ར་ཆེ་ཤོས་ཤིག་ཏུ་གྱུར་ཡོད་པ་རེད། རང་ཉིད་ལ་ཆ་བཞག་པ་ཡིན་ན་ང་དང་ང་རང་འདྲ་བ་མང་པོ་ཞིག་ལ་བོད་ཀྱི་རྒྱལ་ས་ལྷ་ས་རེད་ལྷ་སའི་འདམ་ར་འདི་མཇལ་ཡག་ད་ཕར་བཞག་སོ་སོའི་སྐྱེས་ས་སྐྱེས་ཡུལ་ཡང་མཐོང་རྒྱུའི་གོ་སྐབས་མ་རག་པའི་མི་རབས་ཤིག་ཆགས་ཡོད་རེད། བྱས་ཙང་ཨ་ནི་ང་རས་ཅིག་གིས་ད་རེས་འདམ་ར་འདིའི་སྐོར་དང་དེ་དང་འབྲེལ་ཡོད་ལོ་རྒྱུས་ཁག་སྤྱི་ལོ་ཆིག་སྟོང་དགུ་བརྒྱ་བརྒྱད་ཅུའི་ནང་ལ་ཡང་ལྷ་ས་ནས་རྒྱ་གར་ལ་ཕེབས་དེ་ནས་རྒྱ་གར་ནས་ཨ་རི་ལ་ཕེབས་མཁན་ཐུབ་བསྟན་མཁས་བཙུན་ལགས་ཞུ་བ་དམ་པ་དེ་ཡིས་རྩོམ་གནང་བ། དཀའ་སྡུག་འོག་གི་བྱུང་བ་བརྗོད་པ་ཞེས་པའི་དེབ་ཞིག་བྲིས་གནང་བ་དེ་ནས་ཨ་ནི་ང་རང་ལ་ཡང་ལྷ་སའི་འདམ་རའི་སྐོར་ལ་གོ་རྟོགས་ཆེན་པོ་བྱུང། དེ་རིང་ངས་ཨ་ནི་ལྷ་སའི་འདམ་ར་འདིའི་སྐོར་ལ་ཡང་ཆུང་དུས་ལྷ་སའི་ནང་ལ་སྐྱེས་འཚར་བྱུང་བ།

ཨ་ནི་རྗེས་སུ་ཨ་ནི་རག་སྡི་ཟེར་དུས་ཙམ་པ་སྐབས་དེ་དུས་ཙམ་པ་རང་སྐྱོང་ལྗོངས་ཀྱི་འགོ་ཁྲིད་དྲན་གཞི་རེད། ཁོང་གིས་ཨ་ནི་བསྡད་ཡག་ག་སོང་རེད་ཀྲུང་དབྱང་ཞུས་པ་རེད། ཨ་འདི་རྒྱ་མིས་ཨ་ནི་ག་རེ་འདི་ན་འཛུགས་སྐྲུན་བྱེད་ཡག་དེ་མ་བཀག་ཐུབ་པ་རེད་ཅེས་འདི་འདྲས་གསུང་གི་འདུག་ང་རང་རང་དངོས་སུ་ད་ཁྱེད་རང་གིས་གསུང་པ་ནང་བཞིན་དེ་ཕྲུ་གུ་ཆུང་དུས་ཀྱི་སྔོན་ལ་ང་ཚོ་ད་ལོག་སྤྱོད་པའི་ཕྲུ་གུ་ཟེར་དུས་ཙམ་པ་ང་བཅུ་གོ་མ་རེད་ལོག་སྤྱོད་པའི་ཕྲུ་གུ་རེད་སྐབས་དེ་དུས་ཙམ་པ་ཐོང་ཁྲན་རེད། སྔོན་མ་བོད་གཞུང་གི་གཞུང་ཞབས་རྙིང་པ་རེད་ད་ག་ནང་བཞིན་བླ་མ་རེད་དེ་མང་པོ་ཅིག་ལ་བསྒྱུར་བཀོད་བཏང་གསལ་བཟོ་རེད་རེད་ལ་བཏང་བཟོ་ལག་མ་གྱ་ག་ཞུ་ཞུ་འགྲོ་འོ་རེད་ལ་མ་ས་དེ་གྱེས་དུས་དང་སོ་སོའི་མེ་ཤིང་སོ་ཞིག་རེད་ད་ལྷ་སའི་ནང་གི་ད་མེ་ཤིང་སྐབས་དེ་དུས་དང་ཡོ་ནི་མེ་ནི་ད་འདམ་པའི་ནང་དུ་རེད་ད་ད་དེ་དུས་དུས་ཙམ་པ་དེ་དུས་ཙམ་པ་དེ་ཞིའུ་ཅི་ཡོ་རེད་ཁ་རལ་ཆུ་དང་ས་ཤིང་སེམས་ཅན་འདྲ་མི་འདྲ་ཤེས་ཚུལ་ལུས་ད་ཚོང་ལང་ཡོད་བཟོ་གི་ཡོ་རེད་ཚོང་ལང་ཡོད་ན་མེད་ན་ད་ང་ལོ་མང་པོ་ཕ་གི་ནང་ཆུ་འཇུས་ཀ་ནས་ད་ལ་བརམ་བཏང་ཡོ་མ་རེད།

ཨ་འདི་ནང་འཛུགས་སྐྲུན་བྱས་པ་ཆོས་བཞིན་ཡིན་པ་འདྲ་དང་པོ་དེ་ང་གསལ་ནས་དེ་ཡིན་པ་འདྲ་གསུངས་ཀྱི་འདུག་ད་ཞུ་བོ་འཛུགས་སྐྲུན་བྱེད་རྩིས་བྱས་ནས་ས་ཕྱེད་ཀ་ཅིག་ཟས་ཚར་ཤག་ཁོང་ཚོས་ཨ་འོ་སྔོན་ལ་ད་གོང་ཞུས་པ་ནང་བཞིན་རེད་ཨང་ཁོང་ཚོས་དེ་བཀག་བྱས་བོད་ཚན་ནང་གི་མི་མང་གིས་སྐད་བརྒྱབ་ནས་ད་འདི་ནང་ལ་འཛུགས་སྐྲུན་བྱས་པ་ན་ང་ཚོའི་གློ་བ་བཅད་པ་དང་གཅིག་པ་ཡིན་དེ་ལབ་ནས་ཨ་ནི་གཞི་ནས་ད་ད་ལྟ་སྲུང་སྐྱོབ་བྱེད་སའི་འོག་ལ་བཞག་ནས།

སྐབས་དེར་ངས་གྲོང་ཁྱེར་ལྷ་སའི་སྤྱི་ཁྱབ་ལ་ལྷ་སའི་འདམ་ར་དེ་རྒྱལ་ཡོངས་སྤྱི་གླིང་ཞིག་ཏུ་བསྒྱུར་དགོས་པའི་སྐོར་ལ་གྲོས་འཆར་ཞིག་ཕུལ་བ་ནང་ལྟར་ད་ཆ་རྒྱལ་ཡོངས་སྤྱི་གླིང་ཞིག་ཏུ་གྱུར་ཡོད་རེད། ལྷ་ཀླུའི་འདམ་ར་ཞེས་པའི་སྤྱི་གླིང་འདི་ནི། ཨེ་ཤི་ཡའི་གྲོང་ཁྱེར་གྱི་འདམ་ར་ཆེ་ཤོས་ཤིག་ཏུ་གྱུར་ཡོད་པ་དང་ལྷ་སའི་འདམ་ར་དེ་ཨ་མི་རི་ཀའི་གྲོང་ཁྱེར་ནེའུ་ཡོག་ནང་ཡོད་པའི་སེན་ཏྲལ་པཱག་ཟེར་བའི་སྤྱི་གླིང་དེ་ལས་ལྡབ་གཉིས་ཙམ་གྱིས་ཆེ་བ་ཡོད་རེད། སྤྱི་གླིང་དེ་འགོ་འཛུགས་བྱས་པ་ནས་བཟུང་སྟེ་ལྷ་སའི་གྲོང་ཁྱེར་དེ་ད་ཆ་ལྡབ་བཅུ་ཙམ་ཞིག་གིས་རྒྱ་སྐྱེད་ཕྱིན་ཡོད་པ་དང། རྒྱལ་ཡོངས་སྤྱི་གླིང་དེ་ཕོ་བྲང་པོ་ཏཱ་ལ་ནས་འབྲས་སྤུངས་དང་སེ་ར་གཉིས་བར་ཁྱབ་པའི་འདམ་ར་དེ་རེད། རྒྱལ་ཡོངས་སྲུང་སྐྱོབ་དང་ལྡན་པའི་སྤྱི་གླིང་ཞིག་ཏུ་བསྒྱུར་བའི་འཛུགས་སྐྲུན་ལས་འཆར་ཁག་གྲུབ་འབྲས་དང་ལྡན་པ་ཞིག་ཏུ་གྱུར་ཡོད་རེད། སྲུང་སྐྱོབ་ལས་འཆར་དེ་འདྲ་ཞིག་སྤེལ་ཐུབ་མེད་པ་ཡིན་ན། ད་གཟོད་ལ་ལྷ་སའི་གྲོང་ཁྱེར་ནང་ལ་བརྒྱ་ཆ་བརྒྱ་ཐམ་པ་འཛུགས་སྐྲུན་བྱས་ཏེ་ཁང་ཆེན་མང་པོས་ཁེངས་བསྡད་ཡོད་ཀྱི་རེད། བཅོས་མའི་རྒྱུ་སྐར་གྱི་པར་རིས་ལ་བལྟས་པ་ཡིན་ན། དེང་སང་འདམ་ར་དེ་རྒྱལ་ཡོངས་སྤྱི་གླིང་མཛེས་སྡུག་དང་ལྡན་པ་ཞིག་དང་སྲུང་སྐྱོབ་འོག་ཏུ་ཡོད་པའི་ས་ཁུལ་ཞིག་ཏུ་གྱུར་ཡོད་པ་དེས་གྲོང་ཁྱེར་ལྷ་སའི་རྣམ་པ་དེ་སྔོ་ལྗང་ལྡན་པ་ཞིག་ཏུ་གྱུར་ཡོད་ལ། འཛུགས་སྐྲུན་ལས་འཆར་ཁག་འདམ་ར་དེའི་ཕྱི་རོལ་ཏུ་སྤེལ་ཡོད་པ་གསལ་པོ་མཐོང་རྒྱུ་ཡོད། གལ་སྲིད་ང་ཚོས་མི་ལོ་སུམ་ཅུའི་གོང་དུ་འདམ་ར་དེ་སྲུང་སྐྱོབ་བྱེད་ཐུབ་མེད་པ་ཡིན་ན།

One is to call it the lungs, which, because it's making new air for the people of Lhasa. As the city is growing, as pollution is growing, it's improving the air. second thing I said was to make it into the consider it the kidneys, as in the kidneys in your body that process the water and to make your body waters clean. And so, drawing on Tibetan medicine, we use these. ང་ཚོས་གྲོང་ཁྱེར་སྤྱི་ཁྱབ་ལ་འདམ་ར་འདི་སྲུང་སྐྱོབ་དང་ལྡན་པའི་སྤྱི་གླིང་ཞིག་ཏུ་བསྒྱུར་བ་ཡིན་ན་དེས་དགེ་མཚན་ཆེན་པོ་ཡོད་པའི་སྐོར་ལ་ཞུས་པའི་སྐབས་སུ་ཁོང་གིས་ས་གནས་བོད་མི་ཚོར་འགྲེལ་བཤད་ཇི་ལྟར་བརྒྱབ་དགོས་ཀྱི་ཡོད་ན་ཅེས་གསུངས་པའི་སྐབས་སུ་ངས་འགྲེལ་བཤད་བརྒྱབ་སྟངས་གཉིས་ཡོད་རེད་ཞུས་པ་ཡིན། གཅིག་ནི་གྲོང་ཁྱེར་ལྷ་སར་རྒྱ་སྐྱེད་ཤུགས་ཆེ་རུ་འགྲོ་གི་ཡོད་པ་དེས་ཁོར་ཡུག་ལ་འབག་བཙོག་ཡོང་བ་ཤུགས་ཆེ་རུ་འགྲོ་གི་ཡོད་པ་དང། གཉིས་པ་འདམ་ར་འདི་ཡོད་པ་ཡིན་ན་དགེ་མཚན་ཆེན་པོ་ཡོད་པ་ཁག་བོད་ཀྱི་སྨན་གཞུང་གི་ནང་ལ་མིའི་གློ་བ་དང་མཁལ་མས་གཟུགས་པོའི་ནང་ལ་ལས་ཀ་ཡག་པོ་བྱས་ཏེ་ཕན་ཐོགས་ཡོང་གི་ཡོད་པ་འཁོད་ཡོད་པ་ནང་ལྟར་འདམ་ར་འདི་སྲུང་སྐྱོབ་ཡག་པོ་བྱེད་ཐུབ་པ་ཡིན་ན་གྲོང་ཁྱེར་གྱི་མཁའ་རླུང་གཙང་མ་བཟོ་རྒྱུར་ཕན་ཐོགས་ཆེན་པོ་ཡོང་བ་དང་ཁོར་ཡུག་གི་གནས་སྟངས་བཟང་དུ་འགྲོ་གི་ཡོད་པ་ཁག་ལྷ་སའི་གྲོང་ཁྱེར་གྱི་ནང་ལ་གནས་སྡོད་བྱེད་མཁན་མི་མང་ཚོར་གསུངས་ཏེ་གོ་རྟོགས་ཡག་པོ་བྱས་ནས་སྤེལ་ཐུབ་ཀྱི་རེད་ཞུས་པ་ཡིན།

སྐུ་ཞབས Daniel ལགས་ཀྱིས་གསུངས་པ་ནང་ལྟར་དེང་སྐབས་ལྷ་སའི་འདམ་ར་འདི་སྲུང་སྐྱོབ་ལྡན་པ་ཞིག་ཏུ་གྱུར་ཡོད་པ་དེ་ཡིས་རྒྱལ་ས་ལྷ་སའི་ནང་གི་གནམ་གཤིས་དང་མཁའ་རླུང་ཡང་གཙང་མར་བསྒྱུར་བྱས་རྗེས་དེ་བཞག་འདུག་ཆ་བཞག་པ་ཡིན་ན། ལྷ་སའི་འདམ་ར་ཟེར་བའི་སྤྱི་གླིང་འདི་ཚན་རིག་ཉམས་ཞིབ་བྱེད་ཡུལ་ཞིག་དང་ད་ག་ནང་བཞིན། གཅིག་སློབ་གྲྭའི་སྤུ་གུ་ཚོ་ཡ་ཨ་ནི་གཅིག་གིས་སྐྱེ་ལྡན་སྣ་ཚོགས་ཐོག་ལ་ཡ་འདི་འདྲའི་གོ་རྟོགས་སྤེལ་ཡུལ་ཅིག་ད་ག་ནང་བཞིན་ས་གནས་མི་མང་ཡིན་ནའང་རེད་ཡུལ་སྐོར་སྤྲོ་འཆམ་པ་ཚོ་ཡིན་ནའང་རེད་ཡིད་འཕྲོག་པའི་ངང་ནས་ཨ་ནི་ཕེབས་ས་ཅིག་ཆགས་ཡོད་རེད། དེ་དང་ཆབས་ཅིག་ལྷ་སའི་འདམ་རའི་སྐོར་ལ་ཡ་བཀའ་མོལ་གནང་མཁན Future University། ཀྱི་འགན་འཛིན་སྐུ་ཞབས Daniel Taylor ལགས་དང་ཨ་འདི་གའི་ལས་བྱེད་སྐུ་ཞབས་བསྟན་འཛིན་ལྷུན་གྲུབ་ལགས་གཉིས་ཀ་ལ་ཡང་བཀའ་དྲིན་ཆེ་ཞུ་བ་ཡིན། ལྷན་རྒྱས་ཚོས་ང་ཚོའི་ལས་རིམ་འདི་གསན་པར་བཀའ་དྲིན་ཆེ།